ཁོང་ལུག་བློ་བདེ་ཚུལ་བའི་ས་ནས་ཚུད་དེ་དེ་སྒོ་བཟུང་སྟེ་དུས་ནི་དུས་ལུག་ཚུད་ནི་འདུག་ཁོང་ཚོ་དཀའ་སྡུག་དང་ཚ་ཆ་ཆེ་ཡི་དཀའ་ཉེར་སྦོམ་མྱོང་སྟེ་ཁོང་ཚོ་མི་མི་ཐེ་ནི་དང་ཡང་ན་མ་ཤི་ནི་གི་དུས་ལུག་ག་ཅིག་སྒོ་བློ་བསྟན་ནི་དང་དེ་ལུག་བསྟན་ཏེ་དུས་ནི་དུས་ལུག་ཚུད་དེ་དུག་ག་ཅིག་ཅིག་གིས་ཁོང་ལུག་ཞི་བདེ་སྐྱིད་མཉམ་དང་རེ་བ། བྱིན་མཚུངས་མི་བྱེད་གོ་ནི་ཨེ་མེད། ང་བྱེད་ཀྱི་ཤི་གསོང་རབ་ལུ། ང་བྱེད་ཀྱི་བློ་བསྟན་ཚུལ་ནི་དང་དེ་ལས་བསླབ་བྱ་སྦྱིན་མ་འཚལ། འདི་ལུགས་བློ་བསྟན་གཉིས་དོན་ལུགས་ཁས་བླངས་དམ་བཅའ་ལས་ཤ་བྱིན་ནི་འདུག། སྐྱོན་ཆོས་ལུགས་ཨ་ནི་འཛམ་གླིང་ན་རྒྱ་རི་གསོང་རབ་ལུ་བཞིའི་བཞག་འདི། ཆགས་མེད་ཆོས་ཚོགས་ངོ་མ་པའི་ཡོད་ག། དེ་རྣམས་མ་ཤི་ཀ་པ་ཚོ་གི་མི་ཚེ་ངོ་མ་པའི་སྨིན་མ་ལས་ཤ་གཅིག་གི་བདེན་པ་ལུ་རེ་འདོད་སྐྱེ་མི་འདུག་ཁོང་ཚོ་མ་ཤི་ཀ་ལུ་དང། ཁོ་ཡི་བདེན་པ་ལོ་རེ་དོལ་སྐྱེས་དེ་འདུག་དེ་བཟུང་བའི་མི་ཚུགས་ཀྱི་མི་ཚེ་དེ་དཀོན་མཆོག་གི་གསུང་ལུགས་གཞི་རྟེན་བཙུགས་ཏེ་འདེབས་ཨེ་མེད་ང་བཅས་ཀྱི་གཞན་རྩོམ་གྱི་ཐབས་འདོན་དེ་ཡང་ན་གསུང་དེབ་ན་ལེ་ཨེ་འབའ་ཅིན་ང་བདེ་པ་སྐྱེས་ནི་ཡང་ན་གསུང་དེབ་ན་ལེ་མེ་འབའ་ཅིན་དེ་ཚོ་ང་གི་འདོན་ལུགས་མིན་ད་རེས་ང་གི་དྲི་བ་འདི་ད་རེས་དཀོན་མཆོག་གི་མི་དམངས་ལུགས་ཁོག་གི་ཆོས་ཚོགས་ལུགས་བུབ་མེད་ག་དེ་བཞིན་དུ་ཆོས་མ་ཞིག་བཀབ་པའི་ཆོས་ཚོགས་ཀྱི་བྱུང་རབས་ཚུལ་ལུགས་ལྟ་བ་ཕྱིན་དཀོན་མཆོག་ལུགས་ཨ་ལྟ་རང་ཁོ་ཡི་བདེན་པ་ལུགས་བསྟོད་པ་ཕིན་མི

འདི་ན་བདེན་པ་ཡོད་ཟེར་མིན་དེ་ལོ་བདེན་པ་ཁྱེད་ནི་འདོད་ལུགས་ཐབས་ཤེས་སྟོན་ཟེར་བོ་ནུ་དེ་ན་ཁྱོད་ཆོས་ཀྱི་གྲུ་ན་འཛུལ་ཟེར་བོ་ནུ་ད་རེ་ཡ་ཁྱོད་ཆོས་ཀྱི་བཀའ་ཁྲིམས་ཚུར་ཉན་དེ་ཁྱོད་ཆོས་ཀྱི་ངན་སོང་ཅན་གྱི་གྲུ་ན་འཛུལ་ནུས་ལུགས་བོ་མེད་ཨ་ནི་གྲུ་དེ་ཁོང་གི་ཆོས་སྲོག་ཡིན་ཟེར་ཨི་མེད་ཞེ་ཆེ་སྙིམ་ན་ཡང་ཁྱོད་ཆོས་ཀྱི་ཨབ་ར་ཧམ་ལུགས་བོ་དེ་ཀུན་གྱི་དགའ་ཡི་སྨིན་མ་ཆེ་བས་ན་ལེགས་སོ་ཟེར་བོ་དེ་ཁོ་ལོ་ཁྱོད་ཆོས་ཀྱི་གོ་ཁྲིབ་རྩེ་ན་ས་ཡི་ས་གནས་ན་འཇོག་ནུས་ལུགས་བོ་ནུ་བྱུང་ཚུལ་བཅུ་གཉིས་ཀྱི་སྤྱི་ན་གསུམ་མེད། གཙོ་བོ་སྐྱོན་བརྗོད་ཀྱིས་ཨབ་ར་ཧམ་ལུགས་དད་པའི་གསུང་ནོ། ཁྱོད་ཀྱིས་ཁྱོད་རའི་རྒྱལ་ཁབ་དང། ཁྱོད་རའི་བཟའ་ཚ་དང་ཁྱོད་རའི་ཕ་ཁྱིམ་ཚོ་བཀུར་བར་བྱ། ཕྱིའི་དོན་ཤོག། ངག་གི་ཆོས་ལུགས་སྟོད་ནས་གཡེངས་པའི་ལུང་ཆོས་འདི་གར་བྱོས་གསུངས། དེ་ལས་བྱུང་ཚུལ་ཁྱེད་ཀྱིས་དྲུག་གི་ལྔ་ན་གསུངས་མེད་ག་དེ་བས་ཟིན་ཨབ་ར་ཧམ་གྱིས་ངའི་བཀའ་ལུགས་གནང་བ་ཉིད་འདི་ངའི་གདམས་ངག་དང་ངའི་བཀའ་དང་ངའི་ཚུལ་ཁྲིམས་དང་ངའི་བཀའ་ཁྲིམས་ཚུགས་ག་ཨ་ར་ནེ་ཡི་ཡིག་ཟེར་བཀའ་གནང་ནོ་གསུང་རབ་ན་ཧིན་སྐད་ར་གསུངས་མེད་སྐྱོན་བརྗོད་ཀྱིས་མོ་ཤ་ལུགས་གདམས་ཁ་གནང་སྟེ་ཁོ་ཡི་མིག་ཆུ་ལུགས་མགོ་ཁྲིད་པས་ནི་ཁོ་ལུགས་དད་པ་སྐྱེས་ནི་དང་ཁོ་ཡི་བཀའ་སློབ་ཚུགས། ལུག། ཤ་ནི། ཟེར་གསུངས་ནོ། དེ་ཚོ་ཨིསི་རཱཨེལ་གྱི་དམིགས་ཁུངས་ཚུ་ལུ་སྐྱོན་ཆོ་ལུ་སྡེ་པ་ཅན་པའི་བདུད་ནི་དང་ཅི་གསུང་བཀའ་བཞིན་བསྒྲུབས་ནི་ལུག་བོ་ནོ། ཞེས་ཆེ་སབས་ཀྱི་ཉིམ་ཚུ་ན་ཡང་པི་ཏྲོ་ལུ་དམ་པའི་ཐུགས་ངེས་ཀྱི་གང་སྟེ་ནུས་སྟོབས་ཅན་པའི་སྐྱོན་ཆོ་གྱི་གསུང་བཤད་གནང་སྟེ་ཉིམ་ལྔ་བཅུའི་དུས་བཟང་རིམ་པའི་ཚེ་སྨི་སྟོང་ཕྲག་གསུམ་བདེ་སྐྱིད་འཕྲུལ་བ་ཞུ་ནུ་ད། དེ་བཞིན་དུ་ཁྲི་དབང་ཞུ་ཚགས་ཤིང་ལས་ཁོང་ཚོ་གི་སྐྱོན་ཆོས་ཀྱི་ཞེན་དང་མ་འདྲ་བའི་མིས་ཁོ་ཡི་བཀའ་སློབ་ཚུར་བཞག་མེད་ཚུལ་ལུགས་བྱུང་ནས་ཐབས་ཤེས་སྟོན་ནུ་དང་པ་པི་ཏྲོ་གཉིས་ཀྱི་དགུ་གཉིས་རུ་ཆེ་ག་ར་མུ་ན་ན་ན་ན་ལས་ཡ་མཚན་ཆེ་བའི་ཡོད་ཚད་ན་ན་བོ་རྣམས་མི་ཁོ་ཡི་མཛད་པ་ཚུར་སྟོན་ནས་དོན་ལུགས་ཆེ་ག་ར་དམ་ཁ་གནང་བའི་མི་རབས་རྒྱལ་རིགས་ཀྱི་དགེ་འདུན་སྨིག་རྒྱུ་དམ་པ་ཞེན་དང་མ་འདྲ་བའི་སྐྱོན་ཆོས་ཀྱི་མི་སེར་ཡིན་སྐྱོན་ཆོས་ཀྱི་ཞེན་དང་མ་འདྲ་བ་ཡོད་མེད་ཚུལ་གྱི་ཨ་ད་ར་ཅི་གསུང་བཀའ་སྒྲུབ་ཀྱི་ཐོག་ལས་པའི། སྤྱོད་ལམ་བཟང་པོ་ཚུ་སྟོན་ཏེ་སྡོད་ནུག་ཁོང་ཚུ་མི་མང་ཆེ་བའི་ནང་ལས་ཕྱི་འཐོན་འོང་ནུག་ཁོང་ཚུ་དཀོན་མཆོག་གི་བཀའ་སློབ་བཞག་མི་གི་མི་ཚུ་ཨིན་པས་དཀོན་མཆོག་གིས་ཁོང་མི་ཚུ་ལུ་མི་མང་ཆེ་བའི་ནང་ལས་ཁོ་ཡི་ཆོས་ཚོགས་ནང་ལུ་ཤོག་ཟེར་འབོ་ནུག་དཀོན་མཆོག་གི་བཀའ་སློབ་བཞག་མི་ཨ་ནི་ཆོས་ཚོགས་ཚུ་ཨིན་ག་ཅི་འབད་ཟེར་བ་ཅིན་ཡེ་ཤུ་ཁོ་རང་གིས་གསུངས་ནུག་ཡང་ཅིན་ཁྱོད་ང་ལུ་དགའ་བ་ཅིན་ངེ་གི་བཀའ་སློབ་ཚུ་བཞག་ཟེར་གསུངས་ནུག་དཀོན་མཆོག་གིས་མི་ཚུ་གནག་དུང་ནང་ལས་འོད་ཟེར་རྫུན་པ་སླབ་མི་ནང་ལས་བདེན་པ་ལུ་འབོ་ནུག་ཁོང་ཚུ་བཀའ་སློབ་མེདཔ་བཏང་མི་ཨིན་རུང་ད་ལྟོ་ཁོང་ཚུ། དཀོན་མཆོག་གི་བཀའ་སློབ་བཞག་མི་གཅིག་ཨིན་མས་གལ་སྲིད་ཁྱོད་དཀོན་མཆོག་གི་གསུང་ལུ་བདེན་པ་ཐོབ་ད་དེ་ལས་བདེན་པ་སྟོན་མི་ཆོས་ཚོགས་ཚུ་ཁྱོད་ཀྱིས་འཚོལ་དགོ། མི་ལ་ལུ་གིས་སླབ་མས་ཨིན་རུང་ང་བཅས་བདེན་པ་ཨིནམ་ང་བཅས་བདེན་པ་ཨིནམ་མི་ཤེས་པས་འདི་ཚུ་ལས་བདེན་པ་ཨིན་ཟེར་ཤེས་ཚུགསཔ་ཅིག་མི་འདུག་ཟེར་ཨིན་མས། ཨིན་རུང་ཡོ་ཧ་ནན་བཅུ་བདུན་གྱི་བཅུ་བདུན་ནང་ག་ཅི་གསུངས་མས་ཉན་ཁྱོད་རའི་བདེན་པ་ལས་ཁོང་ག་ར་རྣམ་པར་དག་པ་བཟོ་གནང་ཁྱོད་ཀྱི་བཀའ་འདི་བདེན་པ་ཨིན། ཡོ་ཧ་ནན་བརྒྱད་ཀྱི་སུམ་བཅུ་སོ་གཉིས་ནང་ཧེ་ཀེ་རང་དཔེ་བཀོད་ནི་འདུག་ཁྱོད་ཀྱིས་བདེན་པ་འདི་ངོ་ཤེས་ཞིནམ་ལས་བདེན་པ་འདི་གིས་ཁྱོད་ལུ་རང་དབང་བཟོ་གནང་འོང་ཟེར་གསུངས་ནུག་ངེ་གི་ཆ་རོགས་ཚུ་ཡང་ཅིན་ང་བཅས་ཀྱིས་སེམས་ཀྱི་སྒོ་ཕྱེ་སྟེ་འོང་པ་ཅིན། དམ་པའི་ཐུགས་ཉིད་ལུ་འཚོལ་མི་སེམས་དྲང་པོ་སྦེ་ཁོ་གིས་ང་བཅས་ལུ་ཁྱོད་རའི་བདེན་པ་འདི་གསལ་བསྒྲགས་འབད་གནང་འོང་ཨིན་རུང། ང་བཅས་ཀྱི་སེམས་ཀྱི་སྒོ་མ་ཕྱེ་བར་ལྡེ་མིག་རྐྱབ་དོ་བཟུམ། འོང་པ་ཅིན་ང་བཅས་ཀྱིས་ཁོ་གི་བདེན་པ་ཚུ་ཧ་མི་གོ། ཡང་ཅིན་འདི་ནང་བདེན་པ་ལུ་ཧ་གོ་དགོཔ་ཡོད་པ་ཅིན་ཡེ་ཤུ་གིས་ཁྱེད་ལུ་འབོཝ་མས། ཡང་ཅིན་ང་བཅས་ཀྱིས་ཞུ་བ་ཅིན་གཙོ་བོ་དཀོན་མཆོག་ང་ལུ་བདེན་པ་སྟོན་གནང་ང་གིས་དད་པ་བསྐྱེད་མི་ཚུ་ལས་སོ་སོ་ཡོད་དེ་འབད་རུང་ང་ལུ་སྟོན་གནང་ཟེར་ཞུ་བ་ཅིན་ཁོ་གིས་ཁོ་རའི་ཐུགས་འདོད་བཞིན་དུ་ང་བཅས་ལུ་གསལ་བསྒྲགས་མཛད་གནང་འོང། ཁོ་གིས་ང་བཅས་ལུ་ཁོ་གི་བདེན་པ་ཚུ་ཁོ་ར་ཡི་གསུང་རབ་ནཱ་ལེནྜ་བའི་དཔེར་སྣང། གསུང་རབ་མ་འོངས་ལུང་བསྟན་བཅུ་གཉིས་ནཱ་ལེནྜ་འགོ་གཙུག་ཏཱ་ཨམ་སུ་ཆིག་གི་སྐོར་ལས་འགྲེལ་བཤད་སྐྱབས་འདི་ཡུལ། ཨམ་སུ་ཞིང་ཁམས་ལུགས་མཐོང་མིན་འདི་དབྱི་ཤུ་མ་ཤེས་ཀ་གི་རྣམ་དབྱིན། གསུང་རབ་ཀྱི་ལུང་བསྟན་རྣམ་དབྱིན་ཨམ་སུ་འདི་ག་ཕྱི་ལུགས་དཔེ་སྟོན་དབྱིན་ནང་གཤེགས་སྒོ། གཉིས་པ་སྐོར་ཐེངས་བཅུ་གཅིག་གི་གཉིས། ག་ཁྱིམ་ཟན་སྔགས་ཀྱི་ཆོས་བདུན་ལུགས་ཆོས་སེམས་སྒོ་ནས་ཕྲག་དོག་སྐྱེ་ཡི་ཆེ་ག་ཨ་ར་ན་ཆུང་མོ་གཙང་སྦྲ་གཟུམ་སྡོད་ཐབས་ལུགས་སྔགས་ཀྱི་མ་ཤི་ཀ་དབྱིན་བི་མ་ཕྱི་ལུགས་རྣམ་བའི་རྟགས་ཡིན།

བྱུང་རིམ་དང་པ་ནང་ང་བཅས་ཀྱིས་མཐོངམ་མས། སའི་ཏཱན་གྱིས་དཀོན་མཆོག་ལུ་ཞིང་ཁམས་ནང་ག་དེ་སྦེ་ངོ་རྒོལ་འབད་ག་དེ་ཚུ་ཧ་གོཝ་མས། ཨིན་རུང་མ་ཤི་ཀ་རྒྱལ་ཁ་ཐོབ་སྟེ་དེ་ལས་སའི་ཏཱན་ཕམ་བཏངམ་ཨིན་སའི་ཏཱན་ཞིང་ཁམས་ལས་གཡུག་བཀོ་ནུག། བྱུང་རིམ་གཉིས་པ་ནང་ལོ་ངོ་བརྒྱ་འཁོར་སྦེ་སོང་ཞིནམ་ལས་མ་འོངས་ལུང་བསྟན་བཅུ་གཉིས་ཀྱི་བཞི་དང་ལྔ་ནང་ཁོ་གིས་གནམ་ཁའི་སྐར་མ་གསུམ་ཆ་གཅིག།

ཨམ་གསུར་སྡིག་གི་དྲུང་ཡིན། སྐྱོན་ཆོས་ཀྱི་གོ་ར་ཡི་སྲས་ཁྲི་ཀུན་འདུལ་ལུ་གསེར་གྱི་རྣམ་བརྒྱུད་ཡིན། རྒྱལ་ཁབ་ཚོ་ལྕགས་ཟླུམ་དང་མཉམ། སྐྱོང་ནི་འོང་འོང་ཟེར་མིན་ཨ་ནི་ཨ་ལུ་བུ་ཚོ་འདི་ག་ཡིན་ན་ཡེ་ཤུ་ཡིན། ས་སྐྱམ་གྱི་རྒྱལ་སྲས་ཡེ་ཤུ་ཁྲོམ་དང་ཀྲོང་ནི་བེ་ག་ཡིན་ཀྲོང་ནི་བེ་ཡིས་རྒྱལ་པོ་ཧེ་རོད་ཀྱི་བཀའ་ཤོ་སྦྱིན་ཏེ་དེ་ན་ཡོད་མི་ཨ་ལུ་ཟུ་ག་ཨ་ར་སི་ཡི་ཟེ་ཀ་གནང་བའི་ཁར་དེ་བོ་ད། སྐྱོན་ཆོས་ཀྱི་གོ་ར་ཡི་སྲས་ཁྲི་ཀུན་འདུལ་ལུ་གསེར་གྱི་རྣམ་བརྒྱུད་ཡིན། ག་ཅི་བེ་ནུ་ང་ཅི་གི་གོ་ཡི་གོ་རེ་ཕམ་གཉིས། ཨ་ལུ་དང་མཉམ་ཨི་ཇིབ་རྒྱལ་ཁབ་ལུ་ཇོག་ཇོ་ནུང་གཡོན་ཕྱོགས་ཀྱི་འདི་ན་གོང་ལུ་སོགས་ཁྱབ་མཛེས་གནའ་ནུང་ས་སྐྱང་གི་མ་ཤི་ཀ་ལུ་མེབ་ཏང་མ་ཚོ་བས་བྱུང་རིམ་གསུམ་པ་ན་ལུ་ངོ་དག་པ་གཅིག་གི་རྒྱབ་ལུ་རྒྱལ་སྲིད་ཡེ་ཤུ་སྨིན་མའི་ལུང་སྟོང་ན། བཞི་གོ་མ་བཞི་པ་ཞག་བཞི་བཅུ་བཞུགས་དང་ས་སྐྱང་གི་ཕོ་ཉར་ཟུམ་ཟོ་དེ་ཐུན་འོང་ཤིམ་ལས་ཁུག་གི་རེ་བ་དེ་ཡེ་ཤུ་གི་འདོད་པ་སྐྱེ་ཆུག་པས་མེབ་ཏང་ནི་བདུན་ལུ་དབྱེ་མེད།

བདེན་པའི་མ་ཤེས་ཀ་ཚུགས་མ་རབས་ཀྱི་གྲོགས་སུ་སྲིད་པའི་སྡུག་སྦྱོང་སྦྱིན་ནོ། དཀོན་མཆོག་གིས་བདེན་པའི་ཆོས་ཚོགས་ཚོ་དེའི་མདུན་གྱི་སྐབས་ལུགས་སྨིན་མའི་ལུང་སྟོང་ན་ལུགས་དབྱིབས་བདུན་ནོ། ཕོ་སྐད་དམ་སོ་སོར་དཀོན་མཆོག་ལུས་འདས་པ་ཅན་པའི་ཡུལ་མི་ཚོ་དཀོན་མཆོག་གི་བདེན་པའི་གསུང་དང་འབྲེལ་བ་མེད་པ་བདུན་ནོ། བསྒྱུར་བཅོས་པའི་མི་ཚོ་གོ་རེ་འདས་པ་བདུན་ལུགས་ཀ་དུག་ཉོ་སྒོབ་སྦྱོང་ནོ། དུས་ཚོད་ཨ་ནེ་ལུགས་ཡང་དཀོན་མཆོག་ལུས་འདས་པ་སྐད་མི་ཕོ་སྐད་དམ་སོ། ཁོང་གི་སེམས་ལུགས་དཀོན་མཆོག་གི་གསུང་གི་ལམ་ལུགས་ཚུལ་དང་ཁྲིད་ཀྱི་དུས་མིན་ཡང་ཡོད་དབྱིབས་མེད། མ་འོངས་ལུང་བསྟན་བཅུ་གཉིས་ན་ད་རུང་ང་ཅད་ཀྱི་ཐོག་མའི་བྱུང་རིམ་བཞིའི་གསལ་གདངས་ཀྱིས་མཱ་ཤི་ཀ་བའི་ཆོས་ཚུལ་ལུགས་མེད་སྟངས་ནི་དཔའ་འཆམ་སྦས་འོང། གཉིས་རུ་མཱ་ཤི་ཀ་གྱི་རྒྱལ་ཁ་ཐོབ་འོང་གསལ་གདངས་ཕམ་འོང། མ་འོངས་ལུང་བསྟན་བཅུ་གཉིས་ཀྱི་བཅུ་བདུན་ན་དེ་ལས་འབྲུ་དེ་གི་ཨམ་སུ་དེ་ལུགས་ག་ཅི་དེ་རྩིབས་ཟག་དེ་སྐྱོན་ཆོས་ཀྱི་བཀའ་ལུགས་གནད་མི་དང་གཉིས་ཤུ་མཱ་ཤི་ཀ་ལུགས་སྤང་བྱ་བེད་མེད་ཁོ་ཡི་དམིགས་རྒྱུ་ཚུལ་ལུགས་མ་ཅག་པ་གསུངས་ཡིན། ད་རེས་སྐྱོན་ཆོས་ཀྱི་དམིགས་དབྱིངས་ངོ་ཤེས་གནད་དོན་ལུགས་མ་འོངས་ལུང་བསྟན་གྱི་གསུང་རབ་ནང་མཱ་ཤི་ཀ་ཡི་རྣམ་གཡེང་ཡིན་ཟེར་དེ་ཡང་ལེའུ་བཅུ་གཉིས་པའི་ནང་གསུང་རབ་ན་ལུ་སྡེ་པ་སྐྱེ་མེད་ཀྱིས་མི་ཚུགས་དེ་ལས་སྐྱོན་ཆོས་ཀྱི་བཀའ་སློབ་བཞག་མེད་ཀྱིས་མི་ཚུགས་སྐུ་ལས་བྲེལ་བཤད་སྐྱབས་སྨད་དེ་ལས་ཡེ་ཤུ་སྤང་བྱ་བའི་ཡུལ་མི་ཚུགས་དབྱེ་མེད་དཱ་ཧ་གོ་གོ་ཁོང་ཚུགས་ཀྱིས་སྡེ་པ་སྐྱོན་ཆོས་ཀྱི་བཀའ་སློབ་ཚུགས་བཞག་ནུ།

ཡེ་ཤུ་ལུ་དགའ་མི་ཆོས་ཚོགས་དང་ཁོ་ཡི་བཀའ་སློབ་བཞག་མི་ཆོས་ཚོགས་དང་ཡེ་ཤུ་ལུ་དཔང་བྱ་འབད་ཡོད་མི་ཡང་ན་ལུང་བསྟན་པའི་སྙིང་སྟོབས་ཡོད་མི་ཚུ་ལུ་སླབ་ཨིན་མས། དཀོན་མཆོག་གི་དུས་མཐའ་མ་ཡི་དུས་ལུ་ཡོད་མི་མི་ཚུ་ལུ་ལུང་བསྟན་པའི་གསོལ་རས་ཀྱི་སྙིང་སྟོབས་ཚུ་གིས་ལམ་སྟོན་འོང། གསུང་རབ་ནང་ལུང་བསྟན་པའི་གསོལ་རས་ཚུ་དཀོན་མཆོག་གི་དུས་མཐའ་མ་ཡི་ཆོས་ཚོགས་ལུ་གནང་ནི་སྐོར་ལས་གསུངས་མས། དཀོན་མཆོག་གི་ཆོས་ཚོགས་འདི་ཐུགས་ཉིད་ཀྱིས་གང་སྟེ་དེ་གིས་འཛམ་གླིང་ལུ་འགྱུར་བ་སྦོམ་འབྱུང་འོང། ཁོ་གིས་མད་ཏི་ཨཱས་ཁལ་གཅིག་བརྒྱད་བཅུ་དགུ་ཁལ་གཅིག་ནང་གསུངས། དེ་འབདཝ་ལས་ཁྱོད་སོང་ཞིནམ་ལས་མི་རྒྱུད་ག་ར་སློབ་མ་སྦེ་བཟོ་དགོ་པའི་ཁར་ཁོང་ག་ར་ལུ་ཡབ་དང་སྲས་དམ་པའི་ཐུགས་ཉིད་གསུམ་གྱི་མཚན་ལས་འཁྲུ་བ་གནང། ཁོང་ལུ་སྟོན་བྱིན་འཛམ་གླིང་མ་འོངས་པའི་དུས་མཐའ་མ་ཚུན་ང་གིས་ཁྱོད་དང་མཉམ་རྒྱུན་དུ་འབྱུང་འོང་ཟེར་བཀའ་གནང་ནུག། ཨ་མེན། དཀོན་མཆོག་གིས་གསུངམ་མས་དུས་མཐའ་མ་ཡི་ཆོས་ཚོགས་ཚུ་མཱ་ཤི་ཀ་གི་འཁྲུ་བ་ཞུ་མི་ཚུ་གིས་གསུང་བཀའ་སྒྲུབ་ཀྱི་ཐོག་ལས་སྦེ

མ་འོངས་ལུང་བསྟན་བཅུ་བཞི་གི་གྲུ་དང་མདུན་ན་ལས་དགེ་བའི་སེར་སྒྲ་བེའུ་མས་དེ་ལས་ཞིང་ཁམས་ཀྱི་བུ་ནག་ཕོ་གཉའ་གཞན་གྱི་བུ་ཡོད་ལྔ་བརྒྱད་བརྒྱད་ཡི་ས་བཞི་དགུ་བདུན་མི་ཁོང་སྨིག་རྒྱུ་དང་སྨིག་རིས་དང་སྐྱི་རིས་དང་སྨིན་མ་རེ་རེ་བཞིན་དུ་རྒྱུན་མ་ཆད་པ་ཕྱེད་གཉིས་འཕྲིན་གསར་གྱི་འཁོར་ལོ་བསྡུ། འཁོར་གྱི་གསུང་སྐད་བུམ་སྟོན་བཞིན་པའི་སྐྱོན་ཆོས་ཀྱི་ཞལ་ཕྱེ་སྤྱན་ནི་བདུད་ལུགས་བབ་ཅིག། འཁོར་ལོ་སྒྲུབ་པའི་སྒོ་ནས་བསྟོད་པ་ཕུད་རྣམས་དང་ས་བྱམས་ཚོགས་དང་ཆུ་མིག་སོ་སོའི་སྣང་མེད་ལུགས་སུ་བཏབ་ཟེར་གསུང་བྱིན། འཁོར་ལོ། གྲུ་བོ་ཟེར་མི་དེ་ག་ཅི་ཡིན་ན་གྲུ་གོ། ཟེར་ཡིན་ན། མིན། སྐྱོན་ཆོག་ལུགས་བརྒྱུད་སྐུར་ཞུ། ཡང་ན་བརྒྱུད་ཞབས་སྦས་ཟེར་ཡིག་དོན་གཉིས་མེད་ང་བཅས་ཀྱིས་སྐྱོན་ཆོག་ལུགས་བསྟོད་པ་དགའ་དད་པས་ཕུལ་ནི་མོ། སྐྱོན་ཆོག་ལུགས་བསྟོད་པ་ཕུལ་ཟེར་མི་དེ་ང་བཅས་དགའ་དད་པས་དོད་ཨེ་ན་དེ་ལས་གཞིའི་ལྐོག་ཟ་ཐང་དང་སྡོད་ཐང་གཉིས་ཆ་ར་ཡི་ཐོག་ལས་པའི་སྐོར་ལུགས་བརྒྱུད་སྐུར་ཞུ་སྐོབས་ཨེ་མེད་དགེ་བེ་ཨོ་ལས་ཆོས་ཀྱི་དགའ་ཕྱིར་ཟ་རུང་ཡང་ཕྱིན་ཐུང་རུང་ཡང་ཕྱིན་དགའ་ཕྱིར་སྦས་རུང་སྐྱོན་ཆོག་གི་གཟི་བརྗིད་དོན་ལུགས་བསྟོད་མགོ་དང་བ་ཀོ་ར་ཐིན་བཅུ་ཐམ་གྱི་སུམ་བཅུ་སོགས་ཕྱིན་ན་དང་བ་ཀོ་ར་ཐིན་དྲུག་གི་ཆོས་སྐུ་ལས་ཁས་ཕྱིན་ན།

སྐྱོབ་པ་པོ་ལུགས་སུལ་བ་སྟབས་གཉིས་ལུགས་སྦོབ་སྨད། དེ་ལས་སེམས་ཁ་བཞག་འཁོར་གྱི་རྟགས་ཅན་གྱི་དུས་བཟང་གི་ངལ་གསོ་ཡིན་སྙིང་དབྱིབས་མ་ཚད། དེ་ཡང་སྐྱོན་ཕྱོགས་ཀྱི་ང་ཆ་རེ་སྐྱོབ་པ་པོ་དབྱིངས་ཟེར་དབྱིངས་བས་སྐྱོན་ཕྱོགས་ཀྱི་ང་ཆ་ཉིད་མཇུག་གི་ཆོས་ཚོགས་ཀྱི་ཆ་ཤེས་བས་ཟེར། དེ་འདྲའི་ཞུགས་མེད་རྨིས་གཞན་དག་མ་འདྲ་བའི་ཆ་ཤེས་བས་ཏེ། འཛམ་གླིང་ཡོངས་ལུགས་ཆ་བའི་འབྲི་མཐུན་སྐྱོན་ཕྱོགས་ཀྱི་བཀའ་སློབ་བཞག་མེད།

ད་རེས་ང་དང་ང་བཅས་མང་རབས་ཅིག་ཨ་ནི་ཆོས་ཚོགས་ཀྱི་ཆ་ཤས་ཨིན་ག་ཅི་འབད་ཟེར་བ་ཅིན་ཨ་ནི་ཆོས་ཚོགས་འདི་གསུང་རབ་ནང་ལུ་གཞི་བཙུགས་ཏེ་མིའི་སྔར་སྲོལ་གྱི་ལམ་ལུགས་ཚུ་ལུ་མེན་པར་གསུང་རབ་ཀྱི་གསུང་རབ་ནང་གི་བདེན་པ་ལུ་དད་པ་བསྐྱེད་མི་དེ་ཨིན་དཀོན་མཆོག་གི་རེ་བ་དེ་ཨ་ནི་བདེན་པ་ལུ་ཁྱོད་ཀྱིས་ཁས་ལེན་འབད་ནི་ལུ་རེ་བ་ཡོདཔ་ཨིན་མས་ཁྱོད་ཀྱིས་ཨ་ནི་ཆོས་ཚོགས་ཀྱི་ཆ་ཤས་འབད་ནི་རེ་བ་ཡོད་ག།

ད་ཅི་སྐལ་བཟང་རྡོ་རྗེ་གིས་ཕུལ་མི་ལས་རིམ་ཚུ་གི་འཆད་ཉན་མཛད་མི་ག་ར་ལུ་ཐུགས་ཁར་བབས་ཏེ་གཙོ་བོ་དཀོན་མཆོག་གིས་བྱིན་རླབས་གནང་འོང་ཟེར་བའི་རེ་བ་དང་སྨོན་ལམ་ཡོད་བཀའ་དྲིན་ཆེ་བཀྲ་ཤིས་བདེ་ལེགས།